གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་ཕུར་བུ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མང་ཚོགས་ལ་མཇལ་ཁའི་སྐབས་སུ་བཀའ་སློབ་སྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། གྲོས་ཚོགས་ཀྱིས་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་གིས་གྲོས་ཚོགས་སུ་གསལ་བཤད་གནང་ཡོད་པ། ད་མཐའ་མ་དེར་དེང་དུས་བོད་ཅེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མང་ཚོགས་ལ་མཇལ་ཁའི་སྐབས་སུ་བཀའ་སློབ་སྩལ་གནང་འདུག

སྤྱི་ཁྱབ་མཁན་པོ་ཞེས་པ་ནི་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་གི་དཔོན་རིགས་ཀྱི་སྡེ་ཚན་ཞིག་ཡིན་ཞིང་དེ་ནི་རྒྱལ་བ་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་སྐུ་དུས་སུ་གསར་དུ་བསྐོ་བཞག་གནང་བ་ནས་བཟུང་བྱུང་བ་ཞིག་དང་རྩེའི་ཕོ་བྲང་དང་ལྷ་སའི་ནོར་བུ་གླིང་ཀ་གཉིས་ཀའི་ནང་སྤྱི་ཁྱབ་མཁན་པོའི་ལས་དོན་བྱ་ཡུལ་གྱི་ཤག་ཡོད་པ་མ་ཟད་སྐུ་བཅར་སྤྱི་ཁྱབ་མཁན་པོ་ཞེས ྋགོང་ས་མཆོག་གི་སྐུ་མདུན་དུ་གཏན་སྡོད་ཀྱིས་ལས་དོན་ཆེ་ཕྲ་གང་ཅིའི་ཐད ྋགོང་ས་མཆོག་ལ་གཞོགས་འདེགས་ཞུ་བ་དང་སྐུ་སྒེར་གྱི་ཕྱག་རྫས་ཚང་མར་དོ་དམ་བྱེད་མཁན་ཞིག་ཡིན་ཞིང་མདོར་ན་སྤྱི་ཁྱབ་མཁན་པོ་ནི ྋགོང་ས་མཆོག་གི་སྐུ་སྒེར་གྱི་ཕྱག་མཛོད་ལྟ་བུ་ཡིན་པ་ལོ་རྒྱུས་ནང་གསལ་ཡོད། ཡང་ཐེངས་འདིའི་མཇལ་ཁའི་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ན་གཞོན་ཚོས་བོད་ཀྱི་ཆོས་དང་རིག་གཞུང་བཟང་པོ་དེ་དག་ལ་དོ་སྣང་བྱེད་རྒྱུ་གལ་ཆེར་ཡིན་པ་བཀའ་གནང་ཞིང། གཞོན་སྐྱེས་ཚོས་ཚེ་རིང་པོ་བསྡད་དགོས་ན་སེམས་པ་བཟང་བོ་བྱ་རྒྱུ་གལ་ཆེ་ལ། བོད་ཀྱི་ཆོས་དང་རིག་གཞུང་ནི་འཛམ་གླིང་ཡོངས་ལ་དགོས་མཁོ་ཆེ་བའི་སྤྱི་ནོར་ཞིག་ཡིན་ཞེས་དང། དེ་སྔ་རྒྱ་བོད་ཧོར་གསུམ་ནང་སངས་རྒྱས་ཀྱི་བསྟན་པ་དར་ཁྱབ་ཆེན་པོ་ཕྱིན་ཡོད་ན་ཡང། བར་སྐབས་ཤིག་ནས་ཉམས་རྒུད་དུ་སོང་ཡོད། འོན་ཀྱང་རྒྱ་ནག་ནང། ད་སྐབས་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་མུས་ཡིན་པ་མ་ཟད། མགོན་པོ་གང་ཉིད་མཆོག་ནི་བོད་ཀྱི་ཆོས་དང་རིག་གཞུང་གི་ངོ་ཚབ་ལྟ་བུ་ཞིག་ཡིན་ཞེས་བཀའ་སློབ་སྩལ་ཡོད། ངས་བོད་ཀྱི་ཆོས་དང་རིག་གཞུང་གི་ཚབ་བྱེད་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས་འཛམ་བུ་གླིང་འདིའི་སྒང་ལ་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དོ་སྣང་གསར་པ་ཞིག་སླེབས་བཞག་ཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་བོད་ཀྱི་ནང་ཆོས་དང་ལྷག་དོན་ལྟ་གྲུབ་ཀྱི་སྐོར་ལ་ཡང་དོ་སྣང་བྱེད་མཁན་དེ་འདྲས་ཡང་མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་སྐབས་གང་ཉིད་མཆོག་གི་སྐུའི་འཕྲོད་བཞེས་གསལ་ཐང་ཡིན་པ་མ་ཟད་འབྱུང་འགྱུར་ལོ་བརྒྱ་ར་བཅུ་ལྷག་འཚོ་བཞུགས་གནང་རྒྱུ་ཡིན་པ་སྐལ་བཟང་གི་བཀའ་བཞེས་བཟང་པོ་ཐོབ་ཡོད་ལ་གང་ཉིད་མཆོག་ནས་ད་བར་འཛམ་གླིང་སྤྱི་ལ་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང་ལྷག་པར་དུ་འགྲོ་བ་མི་མང་པོ་ཞིག་གི་སེམས་རྒྱུད་ལ་རླབས་ཆེན་གྱི་ཕན་ཐོགས་བསྐྲུན་ཡོད་པ་བཀའ་སློབ་སྩལ་ཞིང་སངས་རྒྱས་ཀྱི་ཆོས་ལུགས་ལ་གཙོ་བོ་སློབ་གཉེར་གནང་དགོས་པ་ལས་དད་པ་ཞུ་བ་ཙམ་གྱིས་འདང་གི་མེད་ཅེས་བཀའ་སློབ་སྩལ་ཡོད། རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་སོག་ཡུལ་དུ་འཚམས་གཟིགས་སུ་ཕེབས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་སྐོར་གོ་རྟོགས་སྤེལ་འདུག་ཟླ་བ་འདིའི་ཚེས་བདུན་ནས་བཅུ་བདུན་བར་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་སོག་ཡུལ་གྱི་གྲོང་ཁྱེར་བ་ཡན་ཧོང་ཀར་དང་གོ་བི་ཨ་དེ། LADA། མོ་རིམ་བཅས་སུ་གཟིགས་སྐོར་ལ་ཕེབས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་སྐོར་གོ་རྟོགས་སྤེལ་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་འདུག་དེ་ཡང་རུ་སོག་སྐུ་ཚབ་དོན་གཅོད་མཆོག་གིས་ཕྱི་ཟླ་དགུ་པའི་ཚེས་བདུན་ནས་བཅུ་བདུན་བར་སོག་ཡུལ་གྱི་གྲོང་ཁྱེར་དེ་དག་ནང་གཟིགས་སྐོར་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་པར་རིས་འགྲེམས་སྟོན་དང་གློག་བརྙན་གཟིགས་འབུལ་བྱས་པ་མ་ཟད་སོག་སྐད་དུ་བསྒྱུར་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་རྩོམ་ཆོས་ལུགས་ཀྱི་མཚམས་ལས་བརྒལ་བ་ཞེས་པ་པར་སྐྲུན་དབུ་འབྱེད་གནང་འདུག་ཡང་སོག་པོའི་གྲོང་ཁྱེར་ཁག་ཏུ་གཟིགས་སྐོར་ལ་ཕེབས་སྐབས་སྐུ་ཚབ་དོན་གཅོད་མཆོག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོ་ལ་གཅིག་གྱུར་གྱི་དགོངས་གཞི་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྐོར་གསུང་བཤད་གནང་བ་མ་ཟད། ས་གནས་ཀྱི་དཔོན་རིགས་དང་མཁས་པ་མི་མང་དང་མཇལ་འཕྲད་ཀྱིས་བོད་དང་སོག་པོའི་རིག་གཞུང་གི་མཚུངས་ཆོས་དང་ཕྱོགས་གཉིས་བར་གྱི་འབྲེལ་ལམ་གོང་མཐོར་གཏོང་དགོས་པའི་འབོད་སྐུལ་ཡང་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གྲོས་ཚོགས་ཀྱིས་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གྲོས་ཚོགས་སུ་གསལ་བཤད་གནང་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་གི་ལས་ཉིན་གཉིས་པ་སྟེ། སྤྱི་ཟླ་དགུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་ནང་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་དང་གྲོས་འཆར་གྱི་ཐོག་གི་བགྲོ་གླེང་གནང་སྐབས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས། བོད་ནང་གི་བོད་མི་ཚོས་རེ་ལྟོས་འཆའ་ས་དེ་གོང་ས་མཆོག་ཉག་གཅིག་ཆགས་ཡོད་པ་དང། རྒྱལ་སྤྱིའི་ཆབ་སྲིད་གནས་བབ་དང་རྒྱ་ནག་གི་འགྱུར་འགྲོས། བོད་ནང་གི་གནས་སྟངས་སོགས་ལ་གཞིགས་པ་གི་བྱེད་ཕྱོགས་ཤིག་སྐུ་མདུན་གྱིས་གྲོས་འགོ་བཏོན་གནང་སྟེ། མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་ཀྱིས་མང་མོས་འོས་བསྡུ་གི་ལས་རིམ་བརྒྱུད་མི་དགོས་པ་གི་ཐོག། གྲོས་ཚོགས་སུ་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ། དེ་རིང་གྲོས་ཚོགས་སུ་གསུང་བབ་ལ་བལྟས་ན་བཀའ་ཤག་གི་ལས་འགན་བསྒྲུབས་བསྡད་པ་དེ་ཡང་སྒྲིག་འགལ་ཡིན་པ་ལྟ་བུ་གསུང་མཁན་བྱུང་སོང་བས། དེ་ཚོའི་དབུ་མའི་ལམ་ནི་གྲོས་ཚོགས་ཀྱིས་གཏན་ལ་ཕབ་པ་གྱི་སྲིད་བྱུས་ཤིག་ཡིན་པས། དེ་ལ་འགན་སྲུང་གི་འགན་དབང་དེ་འཛིན་སྐྱོང་གི་ཕྱོགས་ཙམ་མིན་པར། གྲོས་ཚོགས་ལའང་ཡོད་པ་ཤེས་དགོས་པ་རེད་ཅེས་གསལ་བཤད་གནང་གི་འདུག། གྲོས་ཚོགས་ཀྱི་སྤྱི་མོས་ཀྱིས་གཏན་ལ་ཕབ་བཞག་པའི་དབུ་མའི་ལམ་གྱི་སྲིད་ཇུས་འདི་ལག་བསྟར་བྱེད་ཡ་དེ་བཀའ་ཤག་གི་ལས་འགན་ཆགས་བསྡད་ཡོད་རེད། ད་རིང་གྲོས་ཚོགས་འདི་གི་ནང་ལ་ཡང་གསུང་བབ་བལྟས་ཡོང་དུས་ཙམ་པ་བཀའ་ཤག་གི་ལས་འགན་བསྒྲུབ་བསྡད་ཡ་དེ་སྒྲིག་འགལ་ཡིན་པའི་བཟོ་ལྟ་བུའི་གི་གནས་སྟངས་གསུངས་དེ་འདྲ་བྱུང་སོང། ད་དེ་ཚོ་དྲན་ཁ་ཨ་ལས་ཐོག་མ་བོད་མིའི་སྒྲིག་འཛུགས་རང་གི་སྲིད་ཇུས་ག་རེ་རེད་དེ། ངེས་པ་རྙེད་དགོས་ཡོད་རེད། དེ་ངེས་པ་རྙེད་པའི་ཐོག་ནས། གྲོས་ཚོགས་ཀྱིས་གཏན་འབེབས་བྱས་པའི་གི་སྲིད་ཇུས་ཅིག་ཡིན་པའི་སོང་ཙང། འདི་ལ་ཡང་འགན་སྲུང་བྱེད་ཡག་གི་འགན་དབང་དེ་ཡང་གྲོས་ཚོགས་ལ་ཡོད་རེད། ང་ཚོ་འཛིན་སྐྱོང་གཅིག་པོ་ལ་མ་རེད། འཛིན་སྐྱོང་ལ་ལག་བསྟར་བྱེད་ཡག་གི་ལས་འགན་ཡོད་རེད། འདིའི་འགན་སྲུང་བྱེད་ཡག་གི་ལས་འགན་དེ་ཡོད་རེད། འདིའི་ལས་འགན་སྒྲུབ་པ་འདི་ཨ་ནི། འགྲིག་གི་མེད་པའི་གི་རྣམ་པ་ཅིག་སྟོན་པ་ཡིན་ན། དེ་བཅའ་ཁྲིམས་དང་འགལ་འགྲོ་གི་ཡོད་རེད།
གཞན་ཡང་བོད་ནང་གི་ཛ་དྲག་གནས་སྟངས་ཀྱི་ཐོག་གནས་ཚུལ་སྒྲུག་དགོས་པ་དང་དཔྱད་ཞིབ་བྱེད་དགོས་པའི་རིགས་གང་ཐུབ་བྱས་ཏེ། འཛམ་གླིང་གི་འབྲེལ་ཡོད་ལས་ཁུངས་དང་མི་སྣ་སོ་སོར་མཁོ་སྤྲོད་དགོས་པའི་རིགས་བཀའ་ཤག་གིས་ཞུས་བསྡད་ཡོད་པ་དང། བོད་ནང་ཆབ་སྲིད་ལས་འགུལ་སྤེལ་ན་སོ་སོ་ཙམ་མ་ཟད་གཉེན་འབྲེལ་ཚང་མ་ལ་དཀའ་ངལ་ཡོད་པ་དང་དེ་ཚོ་རིགས་རྫས་རྟོག་ཞིབ་དང་མིག་རིལ་པར་ལེན་པ། བཅོས་མའི་ཤེས་པ་སོགས་བེད་སྤྱོད་བཏང་ནས་དམ་དྲག་བྱེད་བཞིན་པ་གི་ཁར། ཕྱོགས་ཡོངས་ནས་བོད་ཀྱི་ཆོས་དང་སྐད་ཡིག་མི་རིགས་ཀྱི་ངོ་བོ་གང་གི་ཐོག་ལ་འབྲེལ་བ་ཡོད་ནའང། ད་ལྟའི་རྒྱ་ནག་སྲིད་གཞུང་འོག་ཏུ་གུ་ཡངས་ཀྱི་བསམ་བློ་རྩ་བ་ནས་མེད་པ་བཤད་ཡོད་ཅེས་གསལ་སྟོན་གནང་གི་འདུག།
ཕྱོགས་ཡོངས་ནས་ཆོས་དང་འབྲེལ་བ་ཡོད་ནའི་རེད། སྐད་ཡིག་འབྲེལ་བ་ཡོད་ནའི་རེད། མི་རིགས་ཀྱི་ངོ་བོ་གང་ཅིག་གང་གི་ཐོག་ལ་འབྲེལ་བ་ཡོད་པ་ཡིན་ནའི། དེ་སྔ་ཡོད་པའི་གི་ཁྲིམས་དང། ཨ་ནི། ད་ལྟ། དེ་སྔ་ཡོད་པའི་གི་ཁྲིམས་ལ་ཡང་བསྐྱར་བཅོས་བྱེད་གི་ཡོད་པ་ཡིན་ནའི་འདྲ་འདུག་ད་ལྟ་ཁྲིམས་གསར་པ་བཟོ་གི་ཡོད་པ་ཡིན་ནའི་འདྲ་འདུག་ད་ལྟའི་གི་རྒྱ་ནག་སྲིད་གཞུང་འདི་གི་འོག་ལ་ཡང་ཨ་ནི་གུ་ཡངས་བཏང་ཡག་གི་བསམ་བློ་དེ་རྩ་བ་ཉིད་ནས་མེད་པ་དང་ཨ་ནི་རྒྱ་ནག་ཁྱོན་ཡོངས་དང་ཨ་ནི་ལྷག་པར་དུ་བོད་གི་ས་ཁུལ་ནང་ལོགས་ལ་ཡང་ཨ་ནི་དམ་དྲག་ཆེར་འགྲོ་གི་ཡོད་པ།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་མ་ལག་དང་བཅས་པའི་གི་ལོ་འཁོར་ལས་བསྡོམས་སྙན་སྒྲོན་གྱི་ལས་རིམ་ཡིན་པར་བརྟེན་ལས་ཉིན་གཉིས་པ་འདིར་ཆོས་རིག་བཀའ་བློན་སྤེན་པ་ཚེ་རིང་ལགས་ནས་གྲོས་ཚོགས་སུ་ཆོས་རིག་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་དང། དེའི་ཐོག་ལ་སྤྱི་འཐུས་རྣམ་པས་བགྲོ་གླེང་དྲི་བ་དང་ཆོས་རིག་བཀའ་བློན་གྱིས་ལན་འདེབས་སོགས་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོ་ཡིས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཕྱི་ནས་མུ་མཐུད་དུ་གསར་འགྱུར་བཤད་རྒྱུ་ཡིན། རྒྱ་ནག་གཞུང་གིས་བོད་ནང་མུ་མཐུད་དུ་བོད་ཀྱི་ཆོས་དང་རིག་གཞུང་ཐད་ལ་དམ་དྲག་བྱེད་བཞིན་པའི་སྐབས་འདིར་རྒྱ་གར་ནང་བཙན་བྱོལ་དུ་ཡོད་པའི་བོད་ཀྱི་དགོན་སྡེ་ཁག་གིས་ཨ་རི་སོགས་སུ་བོད་ཀྱི་ནང་ཆོས་དར་སྤེལ་རྒྱུན་འཛིན་གནང་བཞིན་པའི་གནས་ཚུལ་ཐོན་འདུག། ཕྱི་ཟླ་དགུ་པའི་ཟླ་སྟོད་ནས་བཟུང་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་ནས་ཕེབས་པའི་བོད་ཀྱི་དགེ་འདུན་པ་བདུན་གྱིས་ཨ་རིའི Illinois མངའ་སྡེ་ནས་འགོ་བཙུགས་ཏེ་ཨ་རིའི་མངའ་སྡེ་ཁག་ཅིག་ནང་ཕྱོགས་སྐྱོད་ཀྱིས་མཎྜལ་དཀྱིལ་འཁོར་བཞེང་བ་སོགས་ཀྱི་ལམ་ནས་བོད་ཀྱི་ནང་ཆོས་ངོ་སྤྲོད་དར་སྤེལ་དང་སོ་སོའི་དགོན་པར་དཔལ་འབྱོར་འདུ་འགོད་གནང་གི་ཡོད་པ་རེད། ཁོང་ཚོས་ད་ལོ་ཕྱི་ཟླ་བཅུ་གཅིག་པའི་བར་ཨ་རིའི་གྲོང་ཁྱེར་དགུ་ལྷག་གི་ནང་སྐྱོད་འཆར་ཡོད་འདུག་གོང་ཞུས་དགེ་འདུན་པའི་ཁྲོད་ཀྱི་མཁྱེན་རབ་ཆོས་ལྡན་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་འགོ་སྟོད་དུ་ལོ་ན་བཅུ་བདུན་དུས་སུ་བོད་དང་ཁ་གྱེས་ཏེ་རྒྱ་གར་ནང་བྱེས་ཀྱི་འབྲས་སྤུངས་དགོན་པའི་ནང་ནང་ཆོས་སློབ་གཉེར་གནང་སྟེ་མི་ལོ་སུམ་ཅུ་ཕྱིན་ཡོད་པ་དང་ཁོང་ཕྱིར་ཕ་ཡུལ་དུ་ཐེངས་གཅིག་མ་གཏོགས་ལོག་མྱོང་མི་འདུག་དེང་སྐབས་བོད་ནང་དམ་དྲག་སྔོན་མ་དང་བསྡུར་ན་ཤུགས་ཆེར་ཕྱིན་ནས་བོད་ནང་ལོག་རྒྱུ་ཕར་ཞོག་མཐའ་ན་དྲ་ལམ་བརྒྱུད་གོང་ས་མཆོག་གི་སྐུ་པར་ཞིག་སྤེལ་བ་ཙམ་གྱིས་བོད་ནང་གི་བོད་མི་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་རེད། དབྱིན་ཇིའི་ནང་གནས་བཞུགས་བོད་རིག་པའི་མཁས་པ་རོ་སྦེ་སྦར་ནེ་ཐི་ལགས་ནས་གསུངས་ན། དེ་སྔ་དུས་རབས་ཉི་ཤུའི་ལོ་རབས་དགུ་བཅུའི་འགོ་སྟོད་ལ་བོད་ནང་དུས་ཐུང་རིང་ཆོས་ལུགས་ཅུང་གུ་ཡངས་ཀྱི་རྣམ་པ་ཞིག་ཤར་ཡོད་ན་ཡང་དེའི་རྗེས་ནས་ད་ལྟའི་བར་རྒྱ་ནག་གཞུང་གིས་ཆོས་ལུགས་ཐད་དམ་དྲག་གི་གནས་སྟངས་དེ་ཉིན་རེ་ནས་ཉིན་རེར་ཇེ་སྡུག་ཡིན་པར་རྒྱལ་སྤྱིའི་སྟེང་དོ་སྣང་ཆེན་པོ་གནང་གི་ཡོད་པ་དང་ཡང་མཁས་པ་རོ་སྦེ་སྦར་ནེ་ཁྲི་ལགས་ནས་མུ་མཐུད་དུ་གསུངས་ན། དེང་སྐབས་རྒྱ་ནག་གཞུང་གིས་དམར་ཤོག་ཚོགས་མི་ཡིན་པའི་གཞུང་གི་ལས་བྱེད་པ་དགོན་པའི་ནང་གཏན་སྡོད་བྱེད་དུ་བཅུག་སྟེ་ཕྱོགས་ཡོངས་ནས་དགེ་འདུན་པའི་འགྲོ་འདུག་སྤྱོད་གསུམ་ལ་སྟངས་འཛིན་དང་ལྟ་རྟོག་བྱེད་བཞིན་པ་དང་བོད་མི་རྣམས་ཀྱིས་ཕྱི་སྐྱོད་ལག་འཁྱེར་བླངས་ནས་རྒྱ་གར་དང་བལ་ཡུལ་དུ་གནས་མཇལ་ལ་བསྐྱོད་མཁན་ཡང་ཧ་ཅང་ཉུང་ཉུང་ཡིན་པ་སོགས་གསུངས་འདུག། རྒྱ་ནག་གཅིག་མཐུན་འདུས་གྲུབ་ཟེར་བ་ནི་བོད་ནང་མི་སེར་སྤེལ་ཡུལ་གྱི་ཐབས་ཤེས་ཤིག་ཡིན་པ་ཉམས་ཞིབ་པས་བརྗོད་ཡོད་པ་རེད། ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སར་བོད་ཀྱི་ས་ཁུལ་ཡོངས་ནས་མི་སྣ་བཞི་བརྒྱ་ལྷག་བསྡུ་སྐོང་གིས་རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བླ་སྲོག་སྲ་བརྟན་བྱ་དགོས་ཟེར་བའི་ཚོགས་འདུ་ཞིག་འཚོགས་ཏེ་ཚོགས་འདུའི་སྟེང་གཙོ་བོ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་ལོ་རྒྱུས་ལ་ཞིབ་འཇུག་དང་དེའི་ལག་ལེན་དངོས་དང་ཁྲིམས་སྐྱོང་རིག་གཞུང་སོགས་གླེང་སློང་བྱེད་བཞིན་ཡོད་པ་བསྒྲགས་འདུག

གལ་ཏེ་རྒྱ་ནག་གི་རྒྱལ་ཡོངས་ཀྱི་མི་རིགས་ཚང་མ་ཚུད་ཀྱི་ཡོད་ཟེར་ད་ང་ཚོ་ཆིག་སྒྱུར་བྱས་ཡ་ན་ང་ཚོ་མཉམ་དུའི་མིང་ལ་ཀྲུང་ཧྭ་མི་རིགས་ཟེར་གྱི་ཡོད་ཟེར་དེ་ཤེས་དགོས་པ་རེད་ད་དེ་རྫུན་མ་རང་རེད་ཀྲུང་ཧྭ་མི་རིགས་ཟེར་ཡ་གི་མི་རིགས་གཅིག་ཡོད་མ་རེད། རྒྱ་ནག་གཞུང་གི་ལས་འགུལ་དེ་དག་གི་རྩ་བ་མི་རིགས་ཚང་མ་རྩ་མེད་བཟོས་ཏེ་རྒྱ་ཧན་མི་རིགས་ཀྱི་ལྟ་བ་དར་སྤེལ་བྱེད་བཞིན་པ་གསལ་བོ་ཡིན་པ་གསུངས་བྱུང། སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་བོད་གཙོས་པའི་རྒྱ་ནག་ནང་གི་མི་རིགས་ཁག་དང་རིག་གཞུང་དེ་བཞིན་ཆོས་ལུགས་བཅས་རྒྱ་ནག་ཅན་དུ་བསྒྱུར་ཐབས་ཤུགས་ཆེར་གཏོང་བཞིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ར་ཤི་ཡའི་འབྲེལ་ཡོད་མཐོ་རིམ་དཔོན་རིགས་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་དང་ཐུག་འཕྲད་ཀྱིས་ཆེས་མཐོའི་ཕྱི་འབྲེལ་དཔོན་རིགས་ཀྱི་བདེ་འཇགས་ཚོགས་འདུ་ཞེས་པ་ཞིག་འཚོགས་ནས་ར་ཤི་ཡ་དང་རྒྱ་ནག་གཉིས་མཉམ་འབྲེལ་གྱིས་ནུབ་ཕྱོགས་རྒྱལ་ཁབ་ཁག་ལ་གདོང་ལེན་བྱ་རྒྱུ་ཡིན་པའི་སྐོར་དང། ར་ཤི་ཡས་རྒྱ་ནག་གིས་ཐའེ་ཝན་དང་གྲངས་ཉུང་མི་རིགས་ལ་འཛིན་པའི་སྲིད་ཇུས་དེར་རྒྱབ་སྐྱོར་རྒྱག་རྒྱུ་ཡིན་ཚུལ་བཤད་པ་དེས་བོད་དང་ཐའེ་ཝན་སོགས་དང་ནུབ་ཕྱོགས་རྒྱལ་ཁབ་ཁག་ལ་འགྱུར་བ་ཅི་ཞིག་ཐེབས་མིན་གྱི་སྐོར་ལ་གྷེ་ཐོ་གི་འབྲེལ་ཡོད་ཉམས་ཞིབ་པར་བཅར་འདྲི་བྱས་པ་ཞིག་ལ་གསན་རོགས་གནང།
ཕྱི་ཚེས་བཅུ་དགུའི་ཉིན་ར་ཤི་ཡའི་འབྲེལ་ཡོད་མཐོ་རིམ་དཔོན་རིགས་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡི་དང་ཐུག་འཕྲད་ཀྱིས་ཆེས་མཐོའི་ཕྱི་འབྲེལ་དཔོན་རིགས་ཀྱི་བདེ་འཇགས་ཚོགས་འདུ་ཞེས་པ་ཞིག་འཚོགས་འདུག་ལ། སྐབས་དེར་ར་ཤི་ཡའི་ཕྱོགས་ནས་རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་ཆབ་སྲིད་ཀྱི་འབྲེལ་ལམ་སྲ་བརྟན་དུ་གཏོང་དགོས་པ་དང། རྒྱ་ནག་དང་ར་ཤི་ཡ་གཉིས་མཉམ་འབྲེལ་གྱིས་ནུབ་ཕྱོགས་རྒྱལ་ཁབ་ཁག་གི་བྱ་སྤྱོད་ལ་གདོང་ལེན་བྱེད་དགོས་པའི་སྐོར་བཤད་ཡོད་པ་རེད་ལ་ཚོགས་འདུའི་སྐབས་སུ་ར་ཤི་ཡའི་སྲིད་འཛིན་ཕུའུ་ཅིན་གྱིས་གཙོ་འགན་འཁུར་བའི། ར་ཤི་ཡའི་བདེ་འཇགས་རྒྱུན་ལས་ཟེར་བའི་དྲུང་ཆེ་ནེ་ཀོ་ལེ་ཡ་ཟེར་བས། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ། ར་ཤི་ཡའི་ཕྱོགས་ནས་རྒྱ་ནག་དང་མཉམ་དུ། འཐབ་ཇུས་ཀྱི་འབྲེལ་ལམ་ཇེ་བརྟན་དུ་གཏོང་བཞིན་ཡོད་ལ། ནུབ་ཕྱོགས་རྒྱལ་ཁབ་ཁག་མཉམ་འབྲེལ་གྱིས། ར་ཤི་ཡ་དང་རྒྱ་ནག་ལ་གནོན་ཤུགས་སྤྲོད་བཞིན་པའི་སྐབས་འདིར། རྒྱལ་སྤྱིའི་གར་སྟེགས་སྟེང་དུ་རྒྱ་ནག་དང། ར་ཤི་ཡ་གཉིས་ཀྱི་འབྲེལ་ལམ་ཇེ་ཟབ་ཏུ་གཏོང་རྒྱུ་དེ་ནི། གནད་དོན་གལ་ཆེན་ཞིག་ཡིན་པའི་སྐོར་བཤད་ལོག་པ་རེད་ལ། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ར་ཤི་ཡའི་གཞུང་གིས་མཐའ་གཅིག་ཏུ། རྒྱ་ནག་གིས་ཐའེ་ཝན་དང་ནུབ་ཀྱི་ཤར་ཏུར་ཀི་སི་ཐན་ལ་འཛིན་པའི་སྲིད་ཇུས་དང། གཞན་ཧོང་ཀོང་ལ་སོགས་པར་འཛིན་པའི་སྲིད་ཇུས་ལ་མཐའ་གཅིག་ཏུ་རྒྱབ་སྐྱོར་རྒྱག་རྒྱུ་ཡིན་པའི་སྐོར་བཤད་ལོག་པ་རེད་ལ། གནས་ཚུལ་དེའི་སྐོར་ནས། རྒྱ་ནག་སྐོར་གྱི་ཉམས་ཞིབ་པ་དང། རྩོམ་པ་པོ་སངས་རྒྱས་སྐྱབས་ལགས་སུ། རྒྱ་ནག་གིས་བོད་དང་ཤར་ཏུར་ཀི་སི་ཐན། ཐའེ་ཝན་དང་ཧོང་ཀོང་ལ་སོགས་པར། དྲག་གནོན་གྱི་སྲིད་ཇུས་བཟུང་དང་འཛིན་བཞིན་ཡོད་ལ། དེ་ལས་ཀྱང་ར་ཤི་ཡས་ཀྱང་རྒྱ་ནག་གི་སྲིད་ཇུས་དེར་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་པ་ཡིན་ན། བོད་དང་ཤར་ཏུར་ཀི་སི་ཐན་ལ་སོགས་པར། སྔར་ལས་ལྷག་པའི་མཇུག་འབྲས་ངན་པ་ཅི་ཞིག་སླེབས་ངེས་པའི་སྐོར་ལ་བཅར་འདྲི་ཞུ་སྐབས་ཁོང་གིས་གསུངས་དོན།
འོ་ད་ད་རེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་ར་ཤི་ཡ་གི་ཕྱི་སྲིད་བློན་ཆེན་གཉིས་ཀ་ཐུག་ཡིན། ད་ཅིག་རྒྱ་ནག་དང་ར་ཤི་ཡ་གཉིས་ཀ་ཟུང་འབྲེལ་བྱས་ནས་དེ་དང་ངས་ནུབ་ཕྱོགས་ཁ་གཏད་བྱེད་དགོས་ཟེར་ཡ་འདི་ད་དུས། ཁ་གསལ་པོ་ཅིག་བཤད་བྱུང་བ་མ་གཏོགས་ད་བར་བར་དུ་ཁོ་གཉིས་ཆ་གི་དེ་བྱས་དེ་བྱས་ཡོད་དེ་གསལ་པོ་རེད་པ། ད་ལོ་མང་པོ་ཞིག་ལ་ར་ཤི་ཡ་དང་རྒྱ་ནག་གཉིས་མཉམ་འབྲེལ་བྱས་ནས་ནས་ཨ་ནེ་ནུབ་ཕྱོགས་རྒྱལ་ཁབ་ལ་ཁ་གཏད་བཅག་བསྡད་པ་རེད་དེ་གནད་དོན་གཅིག་རེད་ད་གནད་དོན་གཉིས་པ་ད་ད་ད་ཧོང་ཀོང་དང་ཤར་ཏུར་ཀི་སི་ཐན་དང་ཐའེ་ཝན་ལ་འཛིན་པའི་སྲིད་ཇུས་ར་ཤི་ཡ་གིས་ད་བར་བར་དུ་རྒྱ་ནག་རྒྱབ་སྐྱོར་བྱས་ཡོང་བ་རེད། དེ་གཅིག་པ་རེད་ད་ནང་བཟོ་བོ་དོན་ལ་ད་ག་ནང་རེད་ར་ཤི་ཡ་གི་རྒྱ་ནག་གི་སྲིད་ཇུས་ལ་རྒྱབ་སྐྱོར་བྱས་ནས་ད་བར་དུ་ཡོང་ཡ་དེ་གསལ་བོ་རེད་དེ་འདིའི་སྒང་ན་ད་ད་ལྟ་ར་ཤི་ཡ་དང་རྒྱ་ནག་གཅིག་པོ་མ་རེད་ར་ཤི་ཡ་དང་བྱང་ཀོ་རི་ཡ་དང་ཨ་ནི་རྒྱ་ནག་གསུམ་ཆ་ཚང་མ་ད་ཕྱོགས་གཅིག་རེད་འགྲོ་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཆགས་འདུག་བ་ད་འཛམ་གླིང་ནས་ཁོ་རང་ཚོ་གསུམ་ཆ་ལོགས་ཀར་དོན་ཨ་ནི་ཁོ་རང་ཚོ་གསུམ་ཆ་མཉམ་འབྲེལ་བྱེད་གི་ཡོད་ཡ་གི་རྣམ་པ་དེ་བསྟན་དགོས་རེད་ད་ཡིན་ན་ཡང་ཅིག་འདི་ཐའི་ཝན་ཐོག་ཡིན་ན་འདྲ་ཧོང་ཀོང་ལ་བོད་དང། འདི་ཚོའི་ཐོག་ལ་ནི་ར་ཤི་ཡའི་དེ་འདྲ་ལབ་ནི་སྡིག་རི་འགྲོ་ཡ་སུ་ཡོད་བ་མ་རེད་ད་བར་དུ་ནི་ཁོ་རང་ཚོ་གི་སྲིད་ཇུས་དེ་སུམ་དེ་རེད་དེ་འདིའི་སྒང་ལ་གནས་སྟངས་དེ་འདྲ་གཅིག་རེད་བསམ་གྱིས། གཞན་ཁོང་ལ། ཐེངས་འདིར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཟེར་བ། ཆེད་དུ་ར་ཤི་ཡར་སོང་ནས་ཚོགས་འདུ་བསྐོངས་ཏེ། ར་ཤི་ཡ་དང་རྒྱ་ནག་གཉིས་མཉམ་འབྲེལ་གྱིས། ནུབ་ཕྱོགས་རྒྱལ་ཁབ་ཁག་ལ་གདོང་ལེན་བྱ་རྒྱུའི་གྲོས་མོལ་བྱས་པ་དེས། མ་འོངས་པར་ནུབ་ཕྱོགས་རྒྱལ་ཁབ་ཁག་ལ། དཀའ་ཁག་གསར་པ་ཅི་ཞིག་འབྱུང་མིན་སྐོར་ལ་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན། ད་རྒྱ་ནག་དང་ར་ཤི་ཡ་གཉིས་དངོས་གནས་ཀྱིས་ཁོ་གཉིས་ཀྱི་བསམ་པ་མཐུན་པོ་དང་ཨ་ནི་ལྷག་བསམ་རྣམ་དག་གིས་དེ་འདྲ་གཉེན་སྒྲིག་བྱེད་ཀྱི་ཡོད་རེད་ཟེར་ན་ཡང་ཁག་པོ་རེད། རྒྱ་ནག་གིས་ར་ཤི་ཡ་ཡིད་ཆེས་བྱེད་ཀྱི་ཡོད་མ་རེད་ར་ཤི་ཡ་གིས་རྒྱ་ནག་དོགས་ཟོན་ཡོད་རེད་ཁོ་གཉིས་ཆ་གི་ད་དགོས་མཁོ་ཟིག་གི་དབང་གིས་དེ་འདྲ་གཉེན་སྒྲིག་བྱེད་ཀྱི་ཡོད་མ་གཏོགས་ཁོ་གཉིས་ཆ་གི་དོགས་ཟོན་ཆེན་པོ་རེད་ར་ཤི་ཡ་རྒྱ་ནག་གི་མི་འབོར་ཆེན་པོ་ཡིན་པ་དེའི་གི་རྦད་དེ་མ་འོངས་བ་ན་ཉེན་ཁ་འཕྲད་ཀྱི་ཟེ་སེམས་ནང་ཅིག་ཡོད་རེད་ད་རྒྱ་ནག་མི་རིགས་སོང་ལོ་རྒྱུས་སྒང་ནས་ད་ར་ཤི་ཡ་ཟེར་ན་ཏན་ཏན་མི་ཚོ་ཏོག་ཙམ་ད་སྐྲག་ནས་བདེ་བ་རེད་འཛམ་གླིང་ན་ཕལ་ཆེར་ཅིག་རྒྱ་ནག་སྐྲག་ས་ཟིག་ཡོད་ན་ར་ཤི་ཡ་མ་གཏོགས་ཡོད་ཀྱི་མ་རེད་ས་ཟེར་འདྲ་བོ་ཅིག་འདུག་འོ་དེ་འདྲའི་འདི་གི་ལ་ད་ད་རེས་ངས་འདི་ཁོ་རང་ཚོ་གི་ཡང་དག་བྱས་ནས་གསལ་བསྒྲགས་ཚོད་དཀའ་ཅིག་བཤད་བཏང་ན་མ་གཏོགས་ད་བར་དུ་མ་བཤད་ནས་ཨ་ནི་ད་བྱེད་རྒྱུ་འདི་ལག་བསྟར་བྱས་བསྡད་པའི་དེ་འདྲ་ཟིག་ཅིག་འདི་གི་ལ། དེ་ཡང་དམིགས་བསལ་གྱི་ནུབ་ཕྱོགས་རྒྱལ་ཁབ་ལ་དཀའ་ངལ་འཕྲད་ཡག་དང་ནུབ་ཕྱོགས་རྒྱལ་ཁབ་ལ་ཅིག་འགྱུར་བ་ཆེན་པོ་ཅིག་འགྲོ་ཡག་དེ་འདྲ་ཡོད་མ་རེད་བསམ་གྱི་འདུག་ད་ལྷག་པར་དུ་ཡུ་ཁུ་རེ་ནི་དམག་ཕྱོགས་ནས་ཨ་ནི་ར་ཤི་ཡ་དང་རྒྱ་ནག་མཉམ་འབྲེལ་གྱིས་ཟུང་འབྲེལ་བྱེད་ཀྱི་ཡོད་ཡ་ད་དེ་རྦད་དེ་ངོས་ཟིན་འདུག་ཕྱི་ལོགས་ཐེངས་བར་བ་ད་ཁོ་རང་ཚོ་གི་ད་ད་ད་ཅིག་ཁོ་ཚོ་ཁ་ནང་ནས་ཡང་དག་ཅིག་ཕྱི་ལོགས་ཅིག་བྱེད་ཡ་མ་གཏོགས་དོན་དངོས་གསལ་ངོ་མ་ནི་དེ་འདྲ་བྱེད་འདོད་འདིའི་སྒང་ལ་ཅིག་དམིགས་བསལ་གྱི་ཅིག་ཨ་ཁོ་གཉིས་ཡ་མཉམ་འབྲེལ་བྱེད་ཡ་གི་རྣམ་པ་འདི་གིས་འཛམ་གླིང་ལ་དཀའ་ངལ་དམིགས་བསལ་ཅིག་འཕྲད་ཡ་དེ་འདྲ་ད་ཚོར་གྱི་མི་འདུག་ལགས། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན་ནི། རྒྱ་ནག་གིས་བོད་དང་ཤར་ཏུར་ཀི་སི་ཐན་སོགས་ཀྱི་ཆོས་དང་རིག་གཞུང་རྩ་མེད་གཏོང་རྒྱུའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་མ་ཟད། ཧོང་ཀོང་གི་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཟེར་བ་མེད་པར་བཏང་ཞིང། ཐའེ་ཝན་ལ་འཇིགས་སྐུལ་འདྲ་མིན་བྱེད་བཞིན་པར། ནུབ་ཕྱོགས་རྒྱལ་ཁབ་ཁག་གིས་སྐྱོན་བརྗོད་ཤུགས་ཆེན་བྱས་དང་བྱེད་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་དུ་བོད་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་ཞེས་པའི་དེབ་ཕྲེང་གི་གསར་རྩོམ་དང་རྩོམ་སྒྲིག་པ་ཝ་ར་ཎ་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་འབུམ་རམས་པ་ཨ་ཙརྱ་ཤ་བོ་རྟ་མགྲིན་ལགས་སུ་དེབ་ཕྲེང་དེ་དང་འབྲེལ་ནས་བརྡ་རྙིང་སྐོར་ལ་བརྡ་སྤྲོད་གསར་གཏོད་གནང་ཕྱོགས་ནས་ཨོ་རྒྱན་གྱིས་ཁོང་དང་མཉམ་དུ་གླེང་མོལ་ཞུས་པ་ཞིག་ལ་བསྐྱར་དུ་གསན་རོགས་ཞུ།
ལེ་ཚན་སྔོན་མ་གི་ནང་ང་བོད་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་དཀོར་ནོར་གྱི་དེབ་ཕྲེང་འདི་ཉིད་ལ་གསར་རྩོམ་དང་རྩོམ་སྒྲིག་པ། ཨཱ་ཙཱརྱ་ཤ་བོ་རྟ་མགྲིན་ལགས་ཀྱི་སློབ་ཐོན་གྱི་བརྒྱུད་རིམ་གྱི་སྐོར་ནས་རགས་ཙམ་ཟིག་ངོ་སྤྲོད་བྱས་ཡོད་པ་ལྟར། ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་བཟུང་ངས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་གྱི་ཕྱག་ལས་གནང་ཞོར་འབུམ་རམས་པ་གི་དཔྱད་རྩོམ་འབྲི་བཞིན་པའི་ལོ་ཟླ་འདི་དག་གི་ནང་ཉི་ཧོང་དང། སོག་པོ། ཨ་རི། ཧྥ་རན་སི། འཇར་མ་ནི་ལ་སོགས་ཕྱི་རྒྱལ་འདི་དག་གི་ནང་ང་སྐོང་འཚོགས་གནང་བའི། རྒྱལ་སྤྱིའི་བོད་རིག་པ་གི་ཞིབ་འཇུག་གླེང་སྟེགས་དེ་འདྲ་གི་ནང་ང་ཆ་ཤས་བླངས་མྱོང་ཡོད་པ་མ་ཟད། རྒྱལ་སྤྱིའི་ན་གཞོན། བོད་རིག་པའི་ཞིབ་འཇུག་དང། ཨེ་ཤེ་ཡ་གི་ཞིབ་འཇུག་སློབ་མ་གི་བགྲོ་གླེང། དེ་བཞིན། བོན་དང་ཞང་ཞུང་གི་རྒྱལ་སྤྱིའི་ཞིབ་འཇུག་ལ་སོགས། གླེང་སྟེགས་གང་མང་ཟིག་ག་མཉམ་ཞུགས་གནང་མྱོང་ཡོད། ཐེངས་འདིའི་གླེང་སྟེགས་གཙོ་བོ་ཞིག་ནི། བོད་བཙན་པོ་གི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་ཆེན་མོ་དཀོར་ནོར་གི་དེབ་ཕྲེང་འདི་དང་འབྲེལ་ནས་རྩོམ་པ་པོ་གི་ངོས་ནས་གོ་བདེ་བའི་ཆེད་དུ་ཡིག་ཆ་རྙིང་བ་གི་རིགས་ག་བརྡ་སྤྲོད་རིག་པ་ཟིག་གསར་གཏོད་གནང་ཐུབ་པ་ཡིན་ན་དགེ་མཚན་ཆེན་པོ་ཡོད་ཀི་ཟེར་བཀའ་མོལ་གནང་གི་འདུག་དེ་བས་དང་ཐོག་འདིའི་སྐོར་ནས་གླེང་མོལ་བྱེད་རྒྱུ་ཡིན་ན། ཏུན་ཧོང་ཡིག་ཆ་དཔེ་བཞག་ན་ད་ཡང་ནས་ཡང་དུ་མ་ཀློག་ན་ཐེངས་གཅིག་རེ་གཉིས་ཀློག་ནས་གོ་བ་ལེན་ཐུབ་ཀི་མ་རེད་ཟེར་གོ་ད་དེ་མོ་གི་དཀའ་ངལ་དེ་སེལ་རྒྱུ་གི་ཆེད་དུ་ཡིག་རྙིང་གི་སྐོར་ར་ཅིག་བརྡ་སྤྲོད་རིག་པ་ཟིག་གསར་གཏོད་གནང་རྒྱུ་གི་དེ་མོ་གི་དགོངས་ཚུལ་མ་འདྲ་བ་ཟིག་གསུང་གི་འདུག་ཡིག་རྙིང་དང་འབྲེལ་བའི་དེ་མོ་གི་ཅིག་བརྡ་སྤྲོད་རིག་པ་ཟིག་གསར་གཏོད་ཡོད་དགོས་ན་གསར་གཏོད་དེ་གང་འདྲ་ཅིག་ཡིན་དགོས་ན་དེའི་ཕྱོགས་ག་ཁྱོད་ཡང་འདང་བརྒྱབ་མྱོང།
ད་དེའི་སྐོར་ལ་ངས་འདང་མང་བརྒྱབ་བ་ད་ཡིན་ན་འདི་ལྟ་བུ་ད་གསར་རྩོམ་ཟེར་དུས་གང་ལ་དེའི་ནང་ལ་ཞིབ་འཇུག་ཟེར་དུས་གོམ་པ་དང་པོ་ཁུག་ཁུག་ཀྱིས་ཕུད་དགོས་ཇི་ལྟར་གོ་དཀའ་བའི་རང་བཞིན་ཟིག་ལ་ད་དེ་ཞིབ་འཇུག་གི་ཆ་ཆེ་ར་འགྱུར། ཉིན་གཅིག་གི་ཞིབ་འཇུག་བརྗོད་བྱ་གཅིག་ལ་ད་ཞིབ་འཇུག་ཟེར་གི་བྱས་ཞོག་ན་རང་གིས་སོང་ཞིབ་འཇུག་གི་ཉེ་བ་མུ་ཅིའུ་ཀྲི་ཡང་དུང་བ་མུ་ཅིའུ་ནས་ཀྱང་མི་འདྲ་གི་ཁ་གི་ངན་ན་ངན་མུ་ཏིག་གི

ང་ཚོ་རྡོ་རིང་ཡིན་ན་ཡང་འདྲ་ཏུན་ཧོང་གི་ཡིག་ཆ་ཡིན་ན་ཡང་འདྲ་ཨ་ནི་ལི་ཡུལ་གི་ཁྲམ་བྱང་ཡིན་ན་ཡང་འདྲ་གང་ལྟར་ཡིན་ན་དུས་རབས་བཅུ་པ་གི་གོང་གི་བོད་ཀྱི་ཡིག་ཆ་དེ་ཚོ་ཚང་མ་གི་ཕྲད་རྣམ་དབྱེ་གི་འགྲོ་སྟངས་ཡིན་ན་ཡང་འདྲ་གང་ལྟར་ད་ད་ལྟ་ང་ཚོ་ཡོད་པ་དེ་སུམ་ཅུ་པ་དང་རྟགས་འཇུག་གཉིས་རེད་ང་ཚོ་ཡོད་པ་གི་བརྡ་སྤྲོད་བརྡ་སྤྲོད་པའི་གཞུང་དེ་སུམ་ཅུ་པ་དང་རྟགས་འཇུག་ཟེར་འདི་གཉིས་ཀྱི་ནང་ལོགས་ནས་ད་ཨ་ནི་ཡ་གི་གོང་གི་བརྡ་སྤྲོད་དེ་ལ་འགྲེལ་བཤད་རྒྱབ་ཐུབ་ཀྱི་མ་རེད། ཕྲད་རྣམ་དབྱེའི་ངོས་འཛིན་གྱི་སྒང་ནས་རྒྱབ་ཐུབ་ཀྱི་མ་རེད་ཕྲད་དང་རྣམ་དབྱེ་གི་སྦྱོར་ཚུལ་གི་སྒང་ནས་ཡང་རྒྱབ་ཐུབ་ཀྱི་མ་རེད་དཔེ་ཅིག་བཞག་བས་ན། དེང་སང་ཡིན་ན་ང་ཚོ་འབྲེལ་སྒྲ་དང་བྱེད་སྒྲ་གཉིས་ལ་དཔེ་བཞག་བས་ན། ཨ་ནི་ད་བ་ས་ཀྱི་ག་ང་གི་ཟེར་གྱི་རེད་བ་ག་དང་ང་ཡི་རྗེས་ལ་གི་དེ་ཡ་དང་འདྲ་བ་རེད། ཨ་ནི་ཏུན་ཧོང་དང་རྡོ་རིང་གི་སྒང་ན་ག་དང་ང་ཡི་རྗེས་ལ་ག་ཡ་བཏགས་གྱ་གི་གུ་གྱི་དེ་འགྲོ་ཡོད་རེད་ག་གི་གུ་གི་དེ་འགྲོ་ཡོད་རེད་བྱས་ཏེ། དེ་ཡི་ད་ལྟ་ནང་བཞིན་གྱི་ད་ལྟ་གི་ང་ཚོ་འབྲེལ་བའི་འགྲོ་བའི་སུམ་རྟགས་གི་ཡིག་ཆ་གི་མ་གཞི་ནང་བཞིན་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད་གོ།

ཨ་ནི་ད་ལྟ་ཏུན་ཧོང་གི་ཡིག་ཆ་འདི་ཚོ་ཚང་མ་ཡར་ཞིབ་འཇུག་བྱེད་ཀྱི་འདུག་སྟེ་ད་ཁོ་གི་བརྡ་སྤྲོད་དེ་དག་ཚོ་ད་ལྟ་གི་དེར་མཐུན་གྱི་མེད་པ་སོང་ཙང་ད་ང་ཚོ་གི་ད་ལྟ་གི་སུམ་ཅུ་པ་དང་རྟགས་འཇུག་པའི་བྱེད་སྟངས་དེ་ཕར་བཞག་ནས་ཨ་ནི་ཡིག་རྙིང་ཁོ་རང་གི་ནང་ལ་འཛུལ་ནས་ཨ་ནི་གཞི་ནས་ད་ང་ཚོའི་ཕྲད་དང་རྣམ་དབྱེ་འདི་ཚོ་ཡང་བསྐྱར་གྲངས་ཀ་བརྒྱབ་ནས་ད་ལྟ་ང་ཚོ་སུ་ར་རུ་དུ་ན་ལ་ཏུ་ལ་དོན་སུ་ར་དུ་ན་ལ་ཏུ་ལ་ཨ་ནི་ལ་དོན་ལ་ཕྲད་བདུན་ཟེར་གྱི་ཡོད་རེད་བ། ཏུན་ཧོང་གི་ནང་ལོགས་ན་ཕྲད་དགུ་ཕྲད་བཅུ་ཟེར། འོ་དེ་འདྲས་ཀྱི་ལ་སྟོན་དགོས་དོན་འདི་ལ་སྟོན་དགོས་དོན་སྟོན་གི་ཡོད་ས་རེད་བསམ་སོང་དེ་འདྲས་མང་པོ་ཡོད་རེད་ད་ང་ཚོ་ཚང་མ་གི་ཤེས་གི་ཡོད་པ་དེ་ཨ་ནི་གི་གུ་ཁ་ཕྱིར་ལོག་བསྡད་རྒྱུ་དེ་རེད་ཨ་ནི་ཚེག་གི་སྒང་ལ་ཡང་ཚེག་དེ་ངོ་མ་དེར་ཚེག་ཟེར་གི་འདུག་ཨ་སྒོར་སྒོར་གཉིས་ཡི་སྒང་འོག་གཅིག་ནས་ཡོད་རྒྱུ་འོ་ད་དེ་ཚོའི་ཚང་མ་དེང་སང་གི་བརྡ་སྤྲོད་གི་ནང་ན་མེད་བ་སོང་ཙང་དེའི་ཚང་མ་ལ་ངོས་འཛིན་བྱས་ནས་ཁོ་ལ་རྒྱུ་མཚན་གཅིག་ཡོད་རེད་ད།

ཨ་ནི་ད་དེང་སང་གི་འབྲེལ་སྒྲ་ནང་བཞིན་ཡིན་ས་རེད་བསམ་ནས་འབྲེལ་བ་གཅིག་པུ་སྟོན་གི་འདུག་བསམ་ནས་འགྲོ་སོང་ན་ད་ནི་ད་ལྟ་འདི་གི་ཡིག་རྙིང་དེ་ཚོ་གི་འདི་ལ་གོ་བ་ལེན་ཐུབ་ཀྱི་མི་འདུག་བསམ་གོ་ད་གོ་དོན་ལ་དེ་ཡིན་པ་སོང་ཙང་ད་དེ་ལ་ང་ཚོ་ཚང་མ་གི་ག་འདྲས་ཤུགས་རྒྱབ་དགོས་དགོས་ན་ཤུགས་རྒྱབ་ནས་དུས་རབས་བཅུ་པའི་གོང་གི་ཡིག་ཆ་ལ་ན་མི་འདུག་ཏུན་ཧོང་དང་རྡོ་རིང་གི་བརྡ་སྤྲོད་རིག་པ་གཅིག་དགོས་གི་འདུག་ཟེར་དེ་རེད། ཁྱོད་ཞིབ་ཚགས་པོ་བཤད་སོང་སོང་ངོ་མ་དག་གནད་འགག་ཆེན་པོ་འདུག་ད་ཁྱོད་ཡི་དེབ་ཕྲང་འདི་གཉིས་ཀྱི་ནང་ང་ཡང་དམིགས་བསལ་གྱི་ཚུལ་དུ་གོ་ནས་ཁྱད་ཆོས་ཡིན་ན་ཆོག་གི་གོ་སླ་བ་དང་ཡང་ན་ཅིག་གོ་བདེ་བ་གི་ཆེད་དུ་མཆན་འགྲེལ་དུམ་བུ་མང་དག་ཡོད་རེད་དུ་ཤེས་སོང་གི་འདུག་ད་འདི་གཉིས་ཀ་ཁྱོད་ཡི་དེབ་ཕྲང་འདིའི་གི་དམིགས་བསལ་གྱི་ཁྱད་ཆོས་ཡིན་ན་ཆོག་གི་འདིའི་སྐོར་ལ་ཁྱོད་རང་ཉིད་ཀྱི་ཡང་མི་ཚད་ཅིག་ཅིག་འགྲེལ་བཤད་གསལ་བོ་ཞིག་རྒྱོབ་དང། ཨ་ཕྱི་ད་ལྟ་གི་དུས་རབས་བཅུ་པ་གི་གོང་གི་ད་ངའི་ཧུར་ཐག་འདིའི་ནང་ལ་བྲིས་ཡོད་ནོ་གི་ཡིག་རྙིང་དེ་ཚོ་ཡིན་ན

ད་དཔེ་ཆ་བཞག་པ་ཡིན་ན། སྟག་གཟིག་ཟེར་གྱི་ཚིག་དེ་ཐོན་ད་ན། ད་སྟག་གཟིག་ཟེར་དེ། མང་ཆེ་ཤོས་དེ་ཞང་ཞུང་བོན་པོ་གི། བརྡ་ཆད་ཀྱི་ནང་ནས་མང་ཡོང་གི་རེད། དེའི་རྗེས་ནི་ཏུན་ཧོང་གི་ནང་ན་ཡོང་གི་འདུག་བ། དེའི་རྗེས་ནི་བོད་ཀྱི་ཆོས་འབྱུང་དེ་ཚོ་གི་ནང་ནས་ཡང་འགྲེལ་བཤད་རྒྱག་གི་འདུག་བ། ད་ངས་རང་གི་དཔེ་ཀློག་བྱེད་ཡ་གི་ནང་ནས། བོན་པོ་གི་ཡིག་ཚང་གི་ནང་ནས་ཁོ་བོ་གི་གོ་བ་དེ་ག་འདྲའི་ཅིག་རེད་དེའི་གི་མཆན་བརྒྱབ་ཡ། ད་བརྡ་རྙིང་གི་ནང་ན་ཁོ་ག་བ་ཅིག་ལ་གོ་གི་འདུག་དེའི་གི་ས་ཆ་ངོས་འཛིན་བྱེད་ཡ། དེ་ནས་ཕྱིས་ཀྱི་ཆོས་འབྱུང་དེ་ཚོ་གི་ནང་ན་ག་འདྲའི་བྲིས་འདུག་ཅེ་ནས། དེ་འདྲའི་དཔེ་དེ། དེབ་མང་པོ་ཅིག་ཀློག་ནས་ནི་གཅིག་ནང་གི་ཁོ་བོའི་གོ་དོན་དེ་ཡར་བླངས་ནས་མཆན་བརྒྱབ་བྱ་རྒྱུ་དེ་འདྲ་རེད་མ་གཏོགས་ཡང་དེང་སང་གི་ཕན་ཚུན་དུ་གཅིག་གཉིས་ཀྱིས་ངོ་མི་ཕ་བརྒྱབ་བྱ་ཡ་དེ་འདྲ་མ་རེད། ད་མཆན་བརྒྱབ་པའི་སྐབས་དེ་ལ་ཡང་ངས་ཁ་སང་སྔོན་མ་གི་བཅར་འདྲི་ཅིག་གི་ནང་ལ་བཤད་ཡོད། དཔེ་ཆ་བཞག་པ་ཡིན་ན་དེ་དབང་གིས་འདི་བྱས་པའི་གི་གཏམ་རྒྱུད་གསེར་གྱི་ཐང་མ་ཟེར་ཡ་དེ་ད་བོད་ཀྱི་ལོ་རྒྱུས་ཀྱི་ནང་ལ་དེབ། སྐད་གྲགས་ཅན་ཅིག་རེད། དེའི་ནང་ལོགས་ལ། ཨ་ནི་དེ། ང་ཚོས་ཡར་ཀླུང་ལ་ན་ག་རེ་ཟེར་དགོས་རེད་ཟེར་དང་ཁམས་ཟེར་ན་ག་འདྲེ་ཟེར་དགོས་རེད་ཟེར་དང་དེ་འདྲའི། རྦད་དེ། ལྷ་ས་ལ་ན་ག་འདྲེ་ཟེར་དགོས་རེད་ར་ས་ལ་ན་ག་འདྲེ་ཟེར་དགོས་རེད་དེ་ལ་ཁོ་གིས་འགྲེལ་བཤད་ཐུང་ཐུང་ཐུང་ཐུང་རྒྱབ་ནས་དེ་འདྲ་ཡི་གེའི་ནང་ལ་བྲིས་བཞག་རེད། འབྲུག་གི་ཡི་གེ་ལ་ན་ག་འདྲེ་ཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར། ཨ་ནི་གི་གུ་ཕྱིར་ལོག་དང་གི་ད་འབྲུག་གི་ནང་ལ་ཤེས་བ་ན་ཅིག་གི་གུ་ཕྱིར་ལོག་ཟེར་དེ་ག་འདྲེ་ཅིག་ལ་ངོས་འཛིན་ཅིག་གི་འདོན་པ་ག་རེ་བྱུང་དགོས་རེད་ཟེར་དེ་ཚོ་ཚང་མ། གོ་གི། ཚིག་མཛོད་བཟོ་མེད་པ་མ་གཏོགས་ཁོ་གི་དཔྱད་རྩོམ་དེའི་ནང་ལ་ཚིག་མཛོད་ནང་བཞིན་གི་ཚིག་ལ་འགྲེལ་བཤད་རྒྱབ་བཞག་དེ་དུ་འགྲུབ།

ད་ད་ལྟ་བོད་ནང་ལ་གཞིགས་ཏེ། བན་ག་ག་འདྲ་ཟེར་ནས་དང། ཨ་ནི་ཁོ་ཚོ་ག་ཤེད་འགྲོ་བ་ཀོ་ཤུལ་གྲགས་པ་འབྱུང་གནས་དང། གོང་བ་ལྷ་འབུམ་རྒྱལ་ཟེར་དང་ད་ཡིག་རྙིང་ལ་ཞིབ་འཇུག་ཅིག་ལས་མི་རྐྱང་རེད་ཚང་མ། ཁོ་ཚོ་གིས་ངོ་མ་ལོ་མང་པོ་ལ་སྦྱངས་ནས། ཨ་ནི་ཁོ་ཚོ་གིས། ཚིག་མ་ཤེས་ཡ་དང་ས་ཆ་གི་མིང་མ་ཤེས་ཡ་དེ་ཚོ་ཁོ་ཚོ་གི་དཔྱད་རྩོམ་ནང་ལ་དཔེ་ས་ཆ་འདི་འདི་ལ་ངོས་འཛིན་བྱེད་དགོས་ས་རེད་འདི་འདི་ལ་ངོས་འཛིན་བྱེད་དགོས་དཔེ་ཆ་བཞག་པ་ན་ང་ཚོ་ཙོང་ཁ་ཆེ་ཆུང་གཉིས་ཟེར་ཡ་དེ་ཡང། རྒྱ་ནག་གི་ཞིབ་འཇུག་བྱེད་མི་དང་བོད་ཀྱི་ཞིབ་འཇུག་བྱེད་མི་དེ་ཚོ་དཔེ་ངོས་འཛིན་བྱེད་སྟངས་མ་འདྲ་བ་རེད། དེ་དེ་དེ། ད་ང་ཚོ་བོད་པའི་ཞིབ་འཇུག་བྱེད་མི་དེ་ཚོ་གིས་ག་བ་ངོས་འཛིན་བྱས་འདུག་ད་དེ་ཚོ་ཚང་མ་མི་ཁོ་ཚོ་གི་དཔྱད་རྩོམ་དེ་ཀློག་ནས་ཡང་ན་ཁོ་ཚོ་གི་དེབ་དེ་ཀློག་ནས་ཨ་ནི་ད་ལྟ་གི་ཡིག་རྙིང་གི་ནང་ལ་མཆན་བརྒྱབ་ཡོད་སོང་ཙང་ད་ག་རེ་ཟེར་དགོས་རེད་ཡིག་རྙིང་གི་གོ་བ་དེ་ཏག་ཏག་ཅིག་གི་མི་ལ་ལེན་ཐུབ་ཡ་ལ་ལོ་གཅིག་སྟོང་འགོར་བསྡད་ཡོད་པ་ཡིན་ན་ཡང་ང་ཚོ་ཙོང་ཁ་ཆེ་ཆུང་ཟེར་བའི་གི་ཐ་སྙད་དེ་འདྲ་བོ་ཅིག་ལ་དཔེ་བཞག་པ་ཡིན་ན་ཨ་ནི་ང་ཚོ་ལྷ་ས་གི་སྐྱེས་ཆེན་འདྲ་བོ་དང་དེ་འདྲའི་གཟིགས་པ་དེ་བོད་ཀྱི་ལོ་རྒྱུས་ནང་ལོ་ཆིག་སྟོང་གི་ལོ་རྒྱུས་ཡོད་དེ་ག་འདྲ་ཨ་ནི་དེང་སང་ང་ཚོ་ངེས་འཛིན་གྱིས་ཕི་ཡ་ཨ་ནི་དེང་སང་ང་ཚོ་ངོ་མ་གི་ལོ་ཆིག་སྟོང་གི་དེ་ལ་འགྲེལ་བཤད་རྒྱབ་དགོས་ཡོད་ན་ཨ་ནི་ཁོ་འདི་འདྲ་རེད་བདག་གི་འགྱུར་བ་འདི་འདྲ་རེད་འདི་འདྲ་རེད་ལབ་ནས་ད་ད་ལྟ་གི་མཆན་འགྲེལ་རྒྱབ་པ་དེ་ཡང་དེ་འདྲའི་གི་མཆན་འགྲེལ་རེད་མ་གཏོགས་བྱེད་སྟངས་གི་ཅིག་ཐུགས་འདོད་གཉིས་སམ་ཅིག་མོ་ཡ་དང་དེ་འདྲ་ཅིག་ནི་ང་རང་གི་ཅིག་བསམ་ཚུལ་འདྲ་བོ་ཅིག་ནི་རྒྱབ་བཞག་རྒྱུ་གི་མཆན་འགྲེལ་དེ་འདྲ་རྩ་བ་ཉིད་ནས་མ་རེད་དེ་ཅིག་དེ་མཆན་འགྲེལ་ཅིག་གི་བྱེད་སྟངས་ཀྱི་ལོ་རྒྱུས་ས་སོ་པ་ཁོ་ན་ལ་མ་ཡིན། མ་ཟད་བོད་ཀྱི་ལོ་རྒྱུས་ཞིབ་འཇུག་པ་དང་དགེ་རྒན་འདི་ཚོ་ཡང་སྐད་ཆ་རྒྱག་ནུས་དེ་འདྲའི་ཕན་ཐོགས་ཀྱི་རེད་བསམ་ཡས་ཀྱི་ང་རང་ལ་དེ་གི་ཅིག་སྤོབས་པ་འདྲ་བོ་ཟིག་དགོས་རེད་འོ་དེ་འདྲ་ཅིག་ཡོད། དུས་ཚོད་ཀྱི་དབང་གིས་མཚམས་འདི་ནས་འཇོག་དགོས་བཏང་ཐལ་བདུན་ཕྲག་རྗེས་མ་གི་དེང་དུས་བོད་ཀྱི་ལེ་ཚན་གྱི་ནང་ང་བོད་བཙན་པོའི་རྒྱལ་རབས་དང་འབྲེལ་བའི་ལོ་རྒྱུས་ཀྱི་ཡིག་ཚང་ཆེན་མོ་ཚོ་གོ་ནུས་འདིའི་སྐོར་མུ་མཐུད་ནས་གླེང་མོལ་བྱེད་རྒྱུ་ཡིན་པས་རྣམ་པ་ཚོས་དུས་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་རྒྱུ་བྱེད་མཁན་ལྕགས་མོ་འཚོ་ཡིན་རྩོམ་སྒྲིག་འགན་འཁུར་བ་དོན་འགྲུབ་རྣམ་རྒྱལ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཅག་གིས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།